ཕྱི་ཟླ་གཉིས་པ་ཚེས་ཉེར་གཅིག་གི་ཉིན་ནི་རྒྱལ་སྤྱིའི་ཕ་སྐད་ཉིན་མོ་ཞེས་ཡོངས་ཁྱབ་གསལ་བསྒྲགས་བྱས་ཡོད་པ་དང། དེ་ནས་བཟུང་ལོ་ལྟར་ཉིན་མོ་དེ་རྒྱལ་ཁབ་དང་མི་རིགས་སོ་སོས་སོ་སོ་ཡི་སྐད་ཡིག་སྲུང་སྐྱོབ་དང་དར་སྤེལ་ཆེད་ལས་འགུལ་འདྲ་མིན་ཞིག་སྤེལ་བཞིན་ཡོད་པ་རེད། ཐེངས་འདིར་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ས་ཁེན་བྷེ་རཱ་ནས་ཁེན་བྷེ་རཱ་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་ཀྱིས SBS བོད་སྐད་སྡེ་ཚན་ལ་ད་ཐེངས་ཀྱི་རྒྱལ་སྤྱིའི་ཕ་སྐད་ཉིན་མོ་སྲུང་བརྩི་ཞུས་སྟངས་དང། ལྷག་པར་དུ་རྒྱལ་སྤྱིའི་ཕ་སྐད་ཉིན་མོ་ཡི་བྱུང་རིམ་སྐོར་ཐོག་མར་འགྲེལ་བརྗོད་གནང་དོན།
ལགས་འོང་སངས་རྒྱས་རྡོ་རྗེ་ལགས་ཨ་ནི། ང་ཚོ་ཁ་སང་ཁེན་བེ་ར་ལ་ཨ་ནི་རྒྱལ་སྤྱིའི་ཕ་སྐད་ཉིན་མོ་སྲུང་བརྩི་ནང་ལོག་ལ་ང་ཚོ་བོད་རིགས་མཐུན་ཚོགས་ཀྱི་ངོས་ནས་དུ་མཉམ་ཞུགས་བྱས་ཡོད་རེད་ལ། སྤྱིར་བཏང་རྒྱལ་སྤྱིའི་ཕ་སྐད་ཉིན་མོ་འདི་ད་ཡོང་ཡས་འདྲ་བོ་འདི་ཡིན་ན། སྔོན་མ་ད་ཅིག་རྒྱ་གར་རང་བཙན་སྤྲད་པའི་སྐབས་ལ་པ་ཀི་སི་ཐན་འདི་ད་ཤར་པ་ཀི་སི་ཐན་དང་ཨ་ནི་ནུབ་པ་ཀི་སི་ཐན་ལབ་ནས་གཉིས་ཆགས་ནས་ཤར་པ་ཀི་སི་ཐན་འདི་ད་བང་ལ་དེ་ཤི་རེད་བ་ད་ལྟའི་རྒྱལ་ཁབ་ལ་བརྩི་ན་ཨ་ནི་འདིའི་སྐབས་ལ་ད་པ་ཀི་སི་ཐན་གྱི་རྒྱལ་ཁབ་ཀྱི་ད་རྒྱལ་ཁབ་ཀྱི་སྤྱི་སྐད་འདྲ་བོ་འདི་ད་ཨུར་དུ་བྱེད་དགོས་ཡོད་ལབ་དུས་འདི་འདྲས་བྱུང་དུས་ཙམ་པ་ནི་བང་ལ་དེ་ཤི་ནང་ལོག་ལ་ད་ཅིག་བང་ལ་དེ་ཤི་སྐད་འདི་ད་བང་ག་ལ་རེད་བ་འདི་ཨ་ནི་ཅིག་ག་འདྲ་རྒྱལ་ཁབ་ཀྱི་སྤྱི་སྐད་རང་བཟོ་དགོས་ཡོད་ག་འདྲ་རྒྱལ་ཁབ་རང་གི་སྤྱི་སྐད་བཟོ་དགོས་ཡོད་ལབ་འདི་འདྲའི་ལས་འགུལ་སྤེལ་འདི་བྱས་ནས་ཨ་ནི་ག་འདྲ་མཉམ་འབྲེལ་རྒྱལ་ཚོགས་ལ་བང་ལ་དེ་ཤི་གཞུག་མ་རང་བཙན་ཐོབ་དུས་ཙམ་པ་དེ་ནི་ད་འདི་ཡི་དྲན་གསོའི་ཆེད་དུ་ཨེ་ཡ་མཉམ་འབྲེལ་རྒྱལ་ཚོགས་ལ་ཞུས་དེ་འདྲས་བྱས་ནས་ཨ་ནི་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལ་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཤེས་ཡོན་དང། ཚན་རིག་དང་རིག་གཞུང་གི་ག་རེ་ལབ་ད་མཉམ་འབྲེལ་རྒྱལ་ཚོགས་ཚོགས་པ་འདི་ཡི་གྲོས་ཆོད་ལབ་རེད་བ་དེ་འདྲས་ཅིག་བཞག་ནས་ཨ་ནི་ཕྱི་ལོ་ཉིས་སྟོང་ལོ་ནས་བྱས་ནས་འདུག་ད་རྒྱལ་སྤྱིའི་ཕ་སྐད་ཉིན་མོ་ལབ་ཡས་དེ་ཨ་ནི་ཕྱི་ཟླ་གཉིས་པའི་གི་ཚེས་ཉི་ཤུ་རྩ་གཅིག་ཉིན་མོ་དུ་སྲུང་བརྩི་ཞུ་ཡས་འདུག་གཏན་འཁེལ་ནས་ཨ་ནི་ད་ལྟ་འདྲ་བོ་ཅིག་ཡིན་ན་ད་ལོ་ཉི་ཤུ་རྩ་གཉིས། བྱས་ད་ལྟ་རྩ་གསུམ་པ་དེ་ཆགས་ཀྱི་འདུག་བ། ཡིན་ནའི་དེ་ང་ཚོ་ཁན་བེ་ར་ལ་ཡིན་ན་ད་ཅིག་གནས་སྟངས་འདྲ་བོ་འདི་འདྲས་ཀྱི་ག་འདྲ་ལོ་རྟག་པ་སྲུང་བརྩི་ཞུ་ཐུབ་ཡོད་ས་མ་རེད། འདི་འདྲས་བྱས་ནས་ད་ད་ལོ་ཐེངས་མ་དགུ་པ་རེད་ཤག་ཨ་ནི་ང་ཚོ་ཁན་བེ་ར་བོད་རིགས་མཐུན་ཚོགས་འདྲ་བོ་ཅིག་ཡིན་ན། ད་ལོ་མཉམ་ཞུགས་བྱས་རེད་ཨ་ནི་ན་ནིང་གཞེས་ནིང་འདྲ་བོ་ད་ན་ཚ་འདི་གིས་ཕལ་ཆེར་འདི་སྲུང་བརྩི་བྱས་མི་འདུག། ཨ་ནི་ནས་ལོ་སྔོན་མ་འདི་བ་ཉིས་སྟོང་བཅོ་བརྒྱད་དང་ཡང་འདི་སྔོན་འདི་བ་ལ་ང་ཚོ་ཁན་བེ་ར་བོད་རིགས་མཐུན་ཚོགས་ཀྱིས་ཨ་ནི་རྒྱལ་སྤྱིའི་ཕ་སྐད་ཉིན་མོའི་གི་ད་གཅིག་ག་རེ་སྲུང་བརྩི་དེའི་ནང་ལོགས་ལ་མཉམ་ཞུགས་བྱས་པ་དེ་འདྲ་བྱུང་འདུག་ད་ད་ལོ་འདྲ་བོ་ཅིག་ཡིན་ན་ཨ་ནི་ད་ལྟ་གོ་སྒྲིག་ཞུ་མཁན་ཚོའི་ངོས་ནས་གསུང་ཡས་བྱས་ན་ཨ་ནི་རྒྱལ་སྤྱིའི་ཕ་སྐད་ཉིན་མོ་ད་ད་ལྟ་བར་དུ་སྲུང་བརྩི་ཞུ་ཕྱོགས་ནང་ལོགས་ནས་ཨ་ནི་གཅིག་ག་རེ་ལབ་དགོས་རེད་ད་གཅིག་མཉམ་ཞུགས་བྱེད་མཁན་མི་མང་ཤོས་དང་ཚགས་ཚུད་ཤོས་བྱུང་སོང་ཁོ་རང་ཚོས་དེ་འདྲས་མ་གསལ་བསྒྲགས་དེ་འདྲས་བྱས་སོང། ཡང་སྐལ་བཟང་ཚེ་རིང་ལགས་ཀྱིས་ད་ལྟའི་རྒྱལ་སྤྱིའི་ཕ་སྐད་ཉིན་མོ་སྲུང་བརྩི་སྐོར། མཉམ་ཞུགས་གནང་མཁན་དང་ལས་འགུལ་གཙོ་བོ་ག་རེ་སྤེལ་ཡོད་མེད་འདི་འདྲ་ཞིག་གསུངས་སོང། ཨ་ནི་རྒྱལ་སྤྱིའི་ཕ་སྐད་ཉིན་མོ་འདིའི་ནང་ལོགས་ལ་དཔེར་ན། བང་ལ་དེ་ཤི་གི་ད་ག་རེ་ལབ་དགོས་རེད། རྒྱལ་ཁབ་ཀྱི་ད་གཞུང་ཚབ་ཆེན་མོ་ཁོ་རང་ཕེབས་ནས་འདུག་ཟེར་བ་ཨོ། ཨ་ནི་གསུང་བཤད་གནང་སོང་འདི་མིན་པའི་ཨ་ནི། ང་ཚོ་འདི ACT མངའ་སྡེའི་གི་ཨ་ནི། རིག་གཞུང་སྣ་མང་གི་བློན་ཆེན། ཏཱ་ར་ཆིན། ཁོང་རང་ཡང་ཕེབས་ནས་འདུག་ཟེར་ད་གསུང་བཤད་གནང་སོང་འདི་མ་ཡིན་པའི ACT མངའ་སྡེ་གི་ཨ་ནི་གྲོས་ཚོགས་ཀྱི་ཕྱོགས་འགལ་ཚོགས་པའི་གི་ཨོ་ཅིག་ཚོགས་གཙོ་གས་འདུག་ཕེབས་འདུག་རྒྱལ་སྤྱིའི་ཕ་སྐད་ཉིན་མོ་དེ་ལ་ད་ང་ཚོ་ད་རེས Canberra བོད་རིགས་མཐུན་ཚོགས་ནས་ཕལ་ཆེར་ད་ང་ཚོ་ད་ལྟ་མཉམ་ཞུགས་བྱས་པའི་ནང་ལོགས་ནས་ད་ཐེངས་མ་ཁ་ཤས་མཉམ་ཞུགས་བྱས་པའི་ནང་ལོགས་ནས་ཨ་ནི་ད་རེས་དེ་ང་ཚོས་མཉམ་ཞུགས་བྱེད་མཁན་མང་ཤོས་བྱུང་ཤག་དཔེར་ན་ང་ཚོས་མཉམ་ཞུགས་བྱས་པའི་ནང་ལོགས་ལ་སྐུ་ངོ་དོན་གཅོད་ཕེབས་སོང། ཨ་ནི་དོན་གཅོད་ཀྱི་དྲུང་ཆེ་ལྷ་དབང་རྒྱལ་པོ་ལགས་ཕེབས་སོང་ཨ་ནི་དེ་མ་ཡིན་པ་ད་ལྟ་ང་ཚོ་སྤྱི་ཟུར་གདོང་དུས་སྐྱིད་འཛོམས་ལགས་ང་ཚོ་དེ། ཁན་བེ་ར་ལ་ཕེབས་བསྡད་ཡོད་རེད་ཁོང་རང་གི་ཁ་སང་དེ་སྔོན་ད། འོས་བསྡུ་དང་འབྲེལ་བ་བྱས་ནས་དེ་བ། ཞལ་འདེབས་བསྡུ་སློང་གི་ཆེད་དུ་དུས་སུ་ཕེབས་རེད་ཨ་ནི་སྤྱི་ཟུར་བསྟན་འཛིན་སྐྱིད་འཛོམས་གདོང་དུས་ལགས། ཕེབས་ཨ་ནི་འདི་འདྲས་བྱས་ནས་གང་ལྟར་སྤུ་གུ་ཆུང་ཆུང་ད་ལོ། གཉིས་གསུམ་ནས་བྱས་ནས། ཕར་དགུང་ལོ་བགྲེས་པ་ལོ་དྲུག་ཅུ་རེ་གྲངས་དེ་འདྲས། གཅིག་ནི་ང་ཚོ་གང་ལྟར་མི། ཕལ་ཆེར་ད་གྲངས་ཀ་ཏག་ཏག་ཞུ་ཐུབ་ཀྱི་མི་འདུག་གྲངས་ཀ་བརྩི་ཡས་མ་བྱུང་དེ་ནས་མི། ཕལ་ཆེར་ང་ཚོ་བོད་པ་རང་མི་བཞི་བཅུ་ཙམ་ཟིན་གྱི་འདུག་ཨོ་དཔེ་བཞག་ད་སྤུ་གུ་ཆུང་བ་ནས་བརྩིས་ན། ཨ་ནི་རྒྱལ་སྤྱིའི་ཕ་སྐད་ཉིན་མོའི་འདི་ནང་ལོགས་ད་ང་ཚོ་ཕ་ནས་གོམ་བགྲོད་འགོ་བཙུགས་ནས། ཕ་སྐད་ཚ་མཐའ་མའི་གི་ད་འཛོམས་བྱ་ས་དེ་ལ་ཡིན་ན་ཨ་ནི། ལུང་པ་སོ་སོའི་གི་སྐད་ཡིག་གི་ཐོག་ནས་མ་འཚམས་འདྲི། ག་འདྲས་ཞུ་གི་རེད་པས་ལབ་ཡས་དང། ནི་སོ་སོའི་ད་སྐད་ཡིག་དང་འབྲེལ་བ་ཡོད་ནས་ངོ་སྤྲོད་འདི་འདྲས་བྱེད་ཡས་ཀྱི། གོ་སྐབས་འདི་འདྲས་འདུག་ཨ་ནི། ང་ཚོ་ཡིན་ན་ཨ་ནི། བོད་པའི་གི་ཨ་ནི་སྐད་ཡིག་ཐོག་ནས་ད་ཅིག་བཀྲ་ཤིས་བདེ་ལེགས་དང་ཐུགས་རྗེ་ཆེ་ཟེར་དུས་འཚམས་འདྲི་དང་ཨ་ནི་ཡང། ཐུགས་རྗེ་ཆེ་ཞུ་སྟངས་འདི་ཚོ་ང་ཚོ་མ། དེ་འདུ་འཛོམས་ཡོད་རྒྱོག་གི་ཨ་ནི། མཉམ་ཞུགས་གནང་མཁན་ཚོ་ལ་ངོ་སྤྲོད་ཞུ་ཡས་བྱུང་སོང། ལྷག་པར་དུ་ད་ཐེངས་ཀྱི་ཕ་སྐད་ཉིན་མོ་སྲུང་བརྩིའི་སྐབས་བོད་ནང་གི་སྐད་ཡིག་གི་གནས་སྟངས་ཧ་ཅང་ཛ་དྲག་ཡིན་སྐོར་འགྲེལ་བརྗོད་གནང་ཡོད་འདུག། ང་ཚོའི་ངོས་ནས་ད་ཅིག་བོད་ནང་ལོགས་ལ་སྐད་ཡིག་རང་དབང་མེད་པ། ཨ་ནི་བོད་ཀྱི་སྐད་ཡིག་འདི་ན་ང་ཚོ་བོད་པའི་ད་ཅིག་ཆོས་དང་རིག་གཞུང་གི་ད་ག་རེ་ལབ་དགོས་རེད་རྒྱབ་རྟེན་ལབ་དགོས་རེད་ད་རྨང་གཞི་འདྲ་བོ་འདི་བོད་པའི་སྐད་ཡིག་འདི་རེད། ཨ་ནི་བོད་པའི་སྐད་ཡིག་འདི་བོད་ནང་ལོགས་ལ་ཨ་ནི་ཅིག་སྦྱོང་སྤྱོད་སྤེལ་གསུམ་བྱེད་ཡས་ཀྱི་གོ་སྐབས་ཡོག་མ་རེད། དཔེར་ན། ད་ཅིག། བཀྲ་ཤིས་དབང་ཕྱུག་ལགས་འདྲ་བོ་ཡིན་ན་སྐད་ཡིག་གི་ད་ག་འདྲ་རྒྱ་ནག་གཞུང་གི་རྩ་ཁྲིམས་དང། བོད་མི་རིགས་ས་གནས་རང་སྐྱོང་གི་ཨ་ནི་བཅའ་ཁྲིམས་ནང་ལོགས་ལ་དུ་བ་ད་ཆ་རྐྱེན་ཡོད་བཞིན་དུ། ཡོད་པ་ཞིག་ད་ལག་བསྟར་བྱས་ནས་འདུག་སེ་སྐད་ཡིག་གི། སྦྱོང་སྤྱོད་སྤེལ་གསུམ་གྱི་ཐོག་ལ་ཨ་ནི། འཐབ་རྩོད་བྱས་ནས་འདུག་སེ་བཙོན་ཁང་ལ་བཅུག་ཡོག་རེད་ཨ་ནི་ད་ལྟའི་ཆ་ལ་འདྲ་བོ་ཡིན་ན་ཨ་ནི་བོད་ནང་ལོགས་ལ་སློབ་གྲྭ་ཚོའི་ནང་ལོགས་ལ་ཨ་ནི་བོད་པའི། ད་བོད་ཡིག་རེད་བ། བོད་པའི་སྐད་ཡིག་བོད་ཡིག་འདི་ཨ་ནི་སློབ་གྲྭ་ཚོའི་ནང་ལོགས་ལ་སྦས་ཏེ་སྐད་ཡིག་ཙམ་ལས། ཨ་ནི་གཞན་དག་སློབ་ཚན་ནང་ལོགས་ལ་བསླབ་རྒྱུ་མེད་པ་ཨ་ནི་འདི་མ་ཚད་ད་ལྟ། ད་སྤུ་གུ་ཆུང་ཆུང་ལོ་དྲུག་བདུན་ནས་འདུག་སེ་ཕ་མ་དང་ཁ་བྲལ་ནས་ང་ཚོའི་བོད་པའི་སྤུ་གུ་ཚོ་རྒྱ་ནག་ལ་ཕར། རྒྱ་ནག་གི་ཨ་ནི་སློབ་གྲྭའི་ནང་ལོགས་ལ་བཏང་གི་ཡོད་པ་ད་འདི་གཙོ་བོ་འདི་ག་འདྲ། བོད་པའི་བོད་ཡིག་དང་བོད་ཡིག་མ་ཤེས། ར་བོད་ཡིག་ག་འདྲ་ཅིག་ད་ག་ལེ་ག་ལེ་བོད་པའི་བོད་ཡིག་མ་ཤེས་པ་བཟོས་ནས་ཨ་ནི། བོད་པའི་གི་ད་ཅིག། བོད་མི་རིགས་རྩ་བརླག་གཏོང་ཡས་འདི་འདྲས་རེད་ལབ་ནས་ངོ་སྤྲོད་བྱས་བྱུང་སོང། ཨ་ནི་དཔེར་ན་འདིའི་སྐབས་ལ་འདྲ་བོ་ཡིན་ན་ད་ཅིག་ལུང་པ་གཞན་དག་ཡུག་རེན་དང་བྷང་ག་ལ་དེཤ་དང་ཨ་ནི་རྒྱ་གར་དང་འདི་འདྲས་ད་ལུང་པ་མང་པོ་འདུག་ཨ་ནི་རྒྱ་མི་ཡས་འདུག་རྒྱ་མི་ཁོ་ཚོས་ཡིན་ན་འདི་སྐབས་དེ་དག་ང་ཚོས་ཡ་གའི་གཏམ་བཤད་ག་འདྲ་བོད་ཀྱི་སྐད་ཡིག་དང་བོད་ཁུལ་གྱི་སྐད་ཡིག་རང་དབང་མེད་པའི་སྐོར་ལ་གཏམ་བཤད་བྱེད་ཡས་ཀྱི་སྐབས་དེ་ལ་ཁོ་ཚོས་ད་མ་གས་འདི་གོ་སྒྲིག་ཞུ་མཁན་ལ་ག་འདྲ་ཅིག་སྐད་ཆ་བཤད་ངོ་རྒོལ། རྣམ་པ་འདྲ་བོ་དེ་འདྲ་བསྟན་སོང། དེ་བསྟན་ཙང་ཨ་ནི་གོ་སྒྲིག་ཞུ་མཁན་གྱི་ངོས་ནས་ཨ་ནི་ཅིག་ཆབ་སྲིད་དང་འབྲེལ་བའི་སྐད་ཆ་དེ་འདྲ་བཤད་ན་འགྲིག་མ་རེད་འདྲ་བོ་དེ་འདྲས་ཅིག་ཡག་ཡ། ལབ་པ་དེ་འདྲས་བྱུང་སོང། ཁོང་གིས་གཞན་ཡང་བོད་ཀྱི་ལོ་སར་སོགས་བོད་ཀྱི་རིག་གཞུང་སྐོར་འགྲེལ་བརྗོད་བྱ་རྒྱུའི་གོ་སྐབས་བཟང་པོ་བྱུང་ཡོད་སྐོར་ཡང་འགྲེལ་བརྗོད་གནང་སོང། ད་ང་རང་ཚོའི་རིག་གཞུང་བར་དུ། ག་རེ་ད་གཟིགས་འབུལ་འདྲ་ཞུ་ཡས་ཆེད་དུ་འདི་འདྲས་གྲ་སྒྲིག་ག་ཡས་ཡོག་མ་རེད་འདི་གོ་ག་རེ་གཞས་སྣ་འཁྲབ་ཡས་ཡོག་རེད་ཟེར་འདི་འདྲས་ག་ཡས་ལབ་མ་སོང། འདི་ལབ་དུས་ཨ་ནི་ཡིན་ནས་ང་ཚོས་འདི་ཞུས་ཏེ་ཨ་ནི་ང་ཚོའི་སྒོར་གཞས་ཅིག་འཁྲབ་ཨ་ནི་ང་ཚོའི་སྒོར་གཞས་ནང་ལོགས་ལ་ཡུག་རེན་དང་ཨ་ནི་ཡང་རྒྱ་གར་དང་བང་ལ་དེཤ་དང་ཁོ་ཚོའི་མི་འདི་འདྲས་འདུག་སེ་སྒོར་གཞས་ཅིག་ལས་སླ་པོ་ཞིག་འཁྲབ་དུས་མཉམ་ཞུགས་བྱས་ཁོ་ཚོ་མཉམ་དུ་འཁྲབ། སྒོར་གཞས་བསླབ་སྦྱོང་འདི་འདྲས་བྱུང་སོང་ཨ་ནི་འདི་གཅིག་པོ་མ་རེད་ད་ད་འདི་སྐབས་ལ། ད་གིན་ངས་ཞུས་པ་ནང་བཞིན། ང་ཚོ་ཨེ་སི་ཏི་མངའ་སྡེའི་ཨ་ནི Multicultural རིག་གཞུང་སྣ་མང་གི་བློན་ཆེན་ཏ་ར་ཆེན་ད་འདུག་བ་རྗེ། ང་ཚོ་མཉམ་དུ་པར་འདི་འདྲ་བརྒྱབ་ང་ཚོ་བོད་པ་ཡིན་ཟེར་ནས་ངོ་སྤྲོད་བྱས་བྱུང་སོང་ཨ་ནི་ཏ་ར་ཆེན་འདྲ་བོ་བྱེད་ན་ཁོང་རང་གི་ཨ་ནི་ངོ་དེབ་ནང་ལོགས་ལ་འདུག་བ་རྒྱལ་སྤྱིའི་ཕ་སྐད་ཉིན་མོའི་གོམ་བགྲོད་ཀྱི་དེ་པར་འདི་འདྲ་བྱ་བྱ་ཨ་ནི་པར་འདི་ན་ང་ཚོ་བོད་པ་བོད་རིགས་ཚོགས་པའི་གི་པར་འདི་འདྲའི་བཞག་གནང་འདུག་ཨ་ནི་འདི་མིན་པ་ད་ད་ཡང་ཨེ་སི་ཏི་མངའ་སྡེའི་གི་གྲོས་ཚོགས་གི་ད་ཅིག་ཕྱོགས་འགལ་ཚོགས་པའི་གི་ཚོགས་གཙོ་ཨེ་ལི་ཛ་བེད་ལི་ཁོང་རང་ཡང་མཉམ་དུ་འདུག་ང་ཚོ་ངོ་སྤྲོད་བྱེད་ཡས་བྱུང་སོང་ཨ་ནི་ཁོ་རང་མཉམ་དུ་འདུག་ང་ཚོ་ཚོགས་མི་ཚོ་པར་བརྒྱབ་ཨ་ཁོ་རང་གིས་ཡང་འདུག་མཉམ་ཞུགས་བྱས་པ་འདི་ཨ་ནི Tweet བྱས་བཞག། འོ་འདི་འདྲས་བྱས་ནས་ཨ་ནི་འདི་མ་ཡིན་པས་ཨ་ནི་ཡང་ཅིག་གྲོས་ཚོགས་གོང་མ་དང་གྲོས་ཚོགས་འོག་མ་ནང་གི་འཐུས་མི་འདི་འདྲས་འདུག་འདི་ཚོ་ལ་ཡང་འདུག་བ་ཨ་ནི་ང་ཚོ་ཅིག་བོད་པ་ཡིན་ལབ་ནས་ད་འདི་ངོ་སྤྲོད་བྱེད་ཡས་འདི་འདྲས་བྱུང་སོང་གང་ལྟར། རྒྱལ་སྤྱིའི་ཕ་སྐད་ཉིན་མོ་ལ་ཨ་ནི་ང་ཚོ་ཁེན་བེ་ར་བོད་རིགས་མཐུན་ཚོགས་ནས་མཉམ་ཞུགས། བྱས་པ་དེ་ཁོང་ཚོ་དགའ་བོ་བྱུང། ཨ་གཞུག་མ་ཡང་ཅིག་ཕེབས་རོགས་གྱིས། ཨ་ཚོགས་མིའི་ནང་ལོགས་ལ་ཡང་འཛུལ་རོགས་གྱིས། འདི་འདྲས་ཁོ་རང་ཚོས་ང་ཚོ་ལ། འབོད་སྐུལ་བྱས་པ་འདི་འདྲས་བྱུང་སོང། ཨ་ནི་དཔེར་ན་ད་ཅིག། གནད་ཡོད་མི་སྣ་གྲོས་ཚོགས་འཐུས་མི་དང། ཨ་ནི་བཱང་ལ་དེཤ་གི་ད་ཅིག་གཞུང་ཚབ་པ་རེད་བ་གཞུང་ཚབ་ཆེན་མོ High Commissioner། ཁོ་རང་ཚོ་ལ་ཡང་འདུག་ང་ཚོ་ལོ་གསར་འདུག་བོད་པའི་ལོ་གསར་ཨ་ནི་སྤྱི་ཟླ་གསུམ་པའི་ཚེས་པ་གསུམ་ལ་ཡིན། ཨ་འདུག། ཕེབས་རོགས་གྱིས་ཟེར་ང་ཚོས་གདན་ཞུ། མགྲོན་ཤོག་ཕུལ་གི་ཡིན། དེ་འདྲའི་ཞུས་ནས་མགྲོན་ཤོག་དེ་ཚོ་ཕུལ་ཚར་ཡིན་ལགས་ད་ཅིག་ཕེབས་མ་ཕེབས་དེ་ད་ལྟ་ཁོང་ཚོས་ད་ག་འདྲ་ང་དུས་ཚོད་ཅིག་ནང་ལོགས་ལ་འདུག་བ། ང་ཚོ་ལན་གནང་རོགས་གྱིས་དེ་འདྲའི་ཞུས་ཨ་ནི་དཔེར་ན་བཱང་ལ་དེཤ་གི་ད་ཅིག་གཞུང་ཚབ་ཆེན་མོའི་མཉམ་དུ་འདུག་བཀའ་མོལ་ཞུ་ཡས་ལ་དཔེར་ན་ཨ་ནི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་འདྲ་བོ་བྱེད་ན་ད་བེང་གོལ་ནས་རེད་བ་ད་དེ་ག་འདྲ་སྔོན་མ་བཱང་གླ་དེཤ་ལབ་ཡས་དང་གཅིག་ག་རེ་ད་ལྟ་ཝེསྟ་བེང་གོལ་ལབ་ཡས་འདི་གང་ཡང་ཡོད་མ་རེད་བ་བེང་གོལ་ལབ་ཡས་འདི་ནས་རེད་བ་དེ་ཡིན་དུས་འདི་ནས་རེད་ཟེར་ལབ་ནས་ཁོ་རང་གིས་འོ་ལམ་སེང་ཁོ་རང་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཁོ་རང་ཚོའི་ལུང་པ་ནས་ཡིན་པ་དེ་ཚོ་ཚུར་གསུངས་སོང་ཨ་ནི་འདི་མ་ཚད་ངས་ཁོ་རང་ལ་འདི་འདྲས་ཞུ་ཡས་བྱུང་སོང་དཔེར་ན་ད་གཅིག་བཱང་གླ་དེཤ་དེ་གི་ད་རང་བཙན་གི་འཐབ་རྩོད་ད་དམག་འཐབ་ནང་ལོགས་ལ་འདྲ་བོ་བྱེད་ན་ཨ་ནི་ང་ཚོ་བོད་པའི་དམག་མི་ད་ལྟ་ད་གཅིག་ཉི་ཤུ་རྩ་གཉིས་རེད་བ་ཀྲུ་ཀྲུ་ལབ་ཡས་རེད་བ་ང་ཚོ་བྱེད་ན་བོད་པའི་དམག་མི་ད་ལྟ། ཀྱི་ཨ་ནི་མཉམ་ཞུགས་བྱས་ནས་གང་ལྟར་གཅིག་རྒྱལ་ཁབ་རང་བཙན་ཐོབ་པའི་ལ་འདི་མཉམ་ཞུགས་བྱས་ཡོད་རེད་ཟེར་ཨ་ནི་དཔེར་ན་བོད་པའི་དམག་མི་ཚོ་ལ་འདུག་ད Phantom of Chittagong ལ་དེ་འདྲས་ལབ་གི་ཡོད་རེད། དེ་འདྲས་ཁོ་རང་ལ་འདུག་བ་སྙན་སེང་འདྲ་བོ་ཞུ་ཡས་བྱུང་སོང་ད་ཨ་ནི་གང་ལྟར་གཅིག་རྒྱལ་སྤྱིའི་ཕ་སྐད་ཉིན་མོ་འདི་ཚགས་ཚུད་པོ་དང་གཅིག་ཡག་པོ་འདྲ་བོ་བྱུང་སོང་ཟེར་ཨ་ནི་འདི་ཞུ་ཡས་ཡིན་ལགས་འོ་སངས་རྒྱས་རྡོ་རྗེ་ལགས་ཐུགས་རྗེ་ཆེ་གནང། ཐེངས་འདིའི་རྒྱལ་སྤྱིའི་ཕ་སྐད་ཉིན་མོ་སྲུང་ཚུལ་སྐོར། དེ་སྔོན་དང་མི་འདྲ་བར་བོད་མི་མང་པོ་ཞིག་འདུ་འཛོམས་བྱུང་ཡོད་པས་མ་ཚད། མི་རིགས་གཞན་ལ་བོད་ཀྱི་སྐད་ཡིག་གི་གནས་བབ་ངོ་སྤྲོད་དང། བོད་ཕྲུག་མི་རབས་གཞོན་པ་རྣམས་ལ་གཞས་དང་ཞབས་བྲོ་སོགས། བོད་པའི་སྐད་ཡིག་དང་རིག་གཞུང་ངོ་སྤྲོད་གང་ལེགས་བྱུང་ཡོད་སྐོར་འགྲེལ་བརྗོད་གནང་སོང། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།